དེ་ནས་རྒྱ་གར་ལྷོ་ཕྱོགས་བེ་ལ་ཀོ་བི་ས་གནས་སུ་མང་ཚོགས་ལ་འཕྲོད་བསྟེན་ཐད་དོ་སྣང་གོ་རྟོགས་སྤེལ་ཆེད་རྒྱང་རྒྱུག་འགྲན་བསྡུར་གྱི་ལམ་ནས་འཛམ་གླིང་འཕྲོད་བསྟེན་གྱི་ཉིན་མོ་སྲུང་བརྩི་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་ཨ་མི་རི་ཀའི Freedom House འམ་རང་དབང་ཁང་པའི་ཞིབ་འཇུག་ཁང་ནས་སྙན་ཐོ་བཏོན་གནང་པའི་ནང།

ཕྱི་ཟླ་བཞི་པའི་ཚེས་བདུན་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་འཛམ་གླིང་ཡོངས་ནས་ཚོང་ལས་གཉེར་མཁན Young President Organization ཞེས་པའི་ཚོགས་མི་ཡིན་པ་ཕྱུག་བདག་དགུ་བཅུ་ལྷག་ལ་མཇལ་ཁ་དང་བཀའ་སློབ་སྩལ་གནང་ཡོད་པ་དང། སྐབས་དེར ྋགོང་ས་མཆོག་གིས་མཇལ་བཅར་བ་ཚོར་བཀའ་སློབ་སྩལ་བའི་སྐོར་ལ་ཟི་ལིང་སྟོང་འཁོར་རིན་པོ་ཆེ་མཆོག་ནས། ྋགོང་ས་མཆོག་གི་བཀའ་སློབ་གཙོ་བོ་བྱམས་སྙིང་རྗེ་ཡི་གལ་ཆེན་སྐོར་དང། དེ་བཞིན་གོ་ལའི་ཚ་དྲོད་རྐྱེན་གྱིས་འཛམ་གླིང་ནང་དཀའ་ངལ་བྱུང་བཞིན་པའི་གནད་དོན་དང། གཞན་ཡང་ཚོང་ལས་གཉེར་སྐབས་སེམས་ཁམས་གུ་དོག་པོ་བྱ་རྒྱུ་མེད་པར་གཞན་ལ་ཕན་སེམས་མཉམ་དུ་ཚོང་ལས་གཉེར་དགོས་པའི་བཀའ་སློབ་གནང་ཡོད་པ་འགྲེལ་བརྗོད་གནང་ཞིང། སྐུ་མདུན་ནས་བཀའ་སྩལ་གནང་ཡ་གཙོ་བོ་དེ་གཙོ་བོ་དེ་བྱམས་སྙིང་རྗེ་སྐོར་ལ་བཀའ་སྩལ་གནང་སོང། ད་ག་ཚོད་མོ་ག་ཚོད་ང་ཚོ་ད་ག་ཚོད་རེད། གྲ་རྒྱས་པོ་དང་རྒྱ་ཆེན་པོ་ཤེས་ན་མ་ཤེས་ན་མཐའ་མ་མཐའ་མ་ཐུག་བསྡད་ས་དེ་ང་ཚོ་བྱམས་དང་སྙིང་རྗེ་ལ་ཐུག་བསྡད་ཀྱི་ཡོད་རེད།
ཐེངས་འདིར་མཇལ་ཁར་བཅར་མཁན་མང་ཆེ་བ་ཚོང་གཉེར་འགོ་ཁྲིད་རྐྱང་ཡིན་པ་དང། སྟོང་འཁོར་རིན་པོ་ཆེ་མཆོག་ནས་ཁོང་ཚོ་མང་ཆེ་ཤོས་ཀྱིས་ཨ་སྒོར་ས་ཡ་ཉི་ཤུ་ཡན་གྱི་ཚོང་ལས་གཉེར་མཁན་རྐྱང་ཡིན་པ་དང། མཉམ་དུ་འཛམ་གླིང་ཡོངས་སུ་ཁོར་ཡུག་གནད་དོན་དང། འགྲོ་བ་མིའི་ཐོབ་ཐང་སོགས་ཀྱི་སྐོར་ལ་ཚོགས་སྒེར་གཉིས་ནས་ལས་ཀ་བྱེད་བཞིན་ཡོད་སྟབས་དེ་རིང་མཇལ་ཁ་ཞུ་དགོས་པའི་དམིགས་ཡུལ་གཙོ་བོ་གོང་ས་མཆོག་གི་སྐུ་མདུན་ནས་འཛམ་གླིང་ཡར་རྒྱས་སུ་ག་འདྲ་གཏོང་དགོས་པ་དང། ཚོང་ལས་གཉེར་སྐབས་འགྲོ་བ་མིའི་བཟང་སྤྱོད་མ་ཉམས་པ་ག་འདྲ་དགོས་པ་སོགས་ཀྱི་ཐད་བཀའ་སློབ་ལམ་སྟོན་ཞུ་ཆེད་ཡིན་པ་སོགས་འགྲེལ་བརྗོད་གནང་གི་འདུག།
རྒྱལ་བ་རིན་པོ་ཆེ་མཇལ་ཁ་བཅར་ཡ་ད་དེ་གཙོ་བོ་ད་རྒྱལ་བ་རིན་པོ་ཆེའི་སྐུ་མདུན་ནས་བཀའ་སློབ་ལམ་སྟོན་ཞུ་ཡ་ད་འགྲོ་བ་མི་དེ་ག་སོ་འཛམ་བུ་གླིང་ཡར་རྒྱས་ག་འདྲ་བཏང་དགོས་རེད་ཨ་ནི་ཚོང་ལས་ད་ཁོང་ཚོ་ཚོང་པ་ཆེན་པོ་ཡིན་པ་སོང་ཙང་འོག་ལ་ལས་ཀ་བྱེད་མཁན་མང་པོ་ཡོད་ར་བ་ཨ་དེ་གས་དེ་དང་འབྲེལ་བ་ག་འདྲ་བཞག་དགོས་རེད་སྤྱིར་བཏང་ཁེ་བཟང་བཟོས་པ་ཡིན་ནའི་དེ་དང་མཉམ་དུ་ལ་ཡང་བཟང་སྤྱོད་དེ་མ་ཤོར་བའི་ཐོག་ནས་ག་འདྲ་ག་འདྲ་བྱེད་དགོས་རེད།
ཚོགས་པ་དེའི་དྲ་རྒྱའི་ནང་གསལ་བ་ལྟར་ན། ཚོགས་པ་དེ་བཞིན་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ལོ་ནས་འགོ་ཚུགས་ཤིང། ད་ལྟའི་ཆར་འཛམ་གླིང་རྒྱལ་ཁབ་བརྒྱ་དང་ལྔ་བཅུ་ལྷག་གི་ནང་དུ་ཚོགས་མི་གྲངས་སུམ་ཁྲི་བཞི་སྟོང་ཡོད་སྐོར་བཀོད་འདུག་ལ། ཚོགས་པ་དེའི་ཚོགས་མི་ཡིན་པ་རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་སྦང་ལོར་ནང་གནས་སྡོད་མཁན་བོད་རིགས་བུད་མེད་བདེ་སྐྱིད་གཡང་མཚོ་ལགས་ནས་ཐེངས་འདིར་མཇལ་ཁ་ཞུ་མཁན་ཚང་མ་འཛམ་གླིང་ཡོངས་སུ་ཚོང་ལས་ཆེན་པོ་གཉེར་མཁན་རྐྱང་ཡིན་སྟབས། ཚོང་ལས་གཅིག་པུ་ཙམ་མ་ཡིན་པར་མཉམ་དུ་འགྲོ་བ་མིའི་བཟང་སྤྱོད་དང་སེམས་ཁམས་ཞི་བདེ་སོགས་དགོས་གལ་ཆེན་པོ་ཆགས་ཡོད་པས་གོང་ས་མཆོག་ལ་མཇལ་ཁ་ཞུ་རུ་བཅར་བ་ཡིན་སྐོར་འགྲེལ་བརྗོད་གནང་ཞིང། Business གཅིག་པོ་དང་ཚོང་གཅིག་པོ་གི་བསམ་པ་མ་བཏང་ཡང་བྱེད་རུང་བ་ཞིང་དང Mindfulness དང Spiritual Journey དེ་གན་དེ་འགོ་ཚུགས་དགོས་རུང་བ་འདུ་འཛོ་གི་ཚབ་ལ Then That's why we are here ལའོ།
Young President Organization ཞེས་པའི་ཚོགས་པ་དེའི་རྟེན་གཞི་བྱེད་ས་གཙོ་བོ། ཨ་རིའི་ཐེག་སེས་མངའ་སྡེའི་ནང་ཡོད་པ་དང་འཛམ་གླིང་ཡོངས་སུ་ཚོགས་པ་དེའི་ཚོགས་མི་ཚོས་ཆེད་གཉེར་གནང་བཞིན་པའི་ཚོང་ལས་བཟོ་གྲྭ་ཁག་ཏུ་ལས་མི་ས་ཡ་ཉི་ཤུ་རྩ་གཉིས་ལྷག་ཡོད་འདུག་ལ། ཚོགས་པ་དེའི་ཚོགས་མི་ཚོས་ཚོང་ལས་གཅིག་པུ་ཙམ་མ་ཡིན་པར་འཛམ་གླིང་ཡོངས་སུ་གོ་ལའི་ཚ་དྲོད་རྐྱེན་གྱིས་ཁོར་ཡུག་གནོད་སྐྱོན་དང་འགྲོ་བ་མིའི་ཐོབ་ཐང་དང་དབུལ་ཕོངས་རོགས་སྐྱོར་སོགས་ཀྱི་ལས་དོན་ཀྱང་གཉེར་བཞིན་ཡོད་པ་དང་ཁོང་རྣམས་རྡ་སར་ཕྱག་ཕེབས་དང་འབྲེལ་ཕྱི་ཚེས་བདུན་ཉིན་གྱི་ཕྱི་དྲོ

ཁྲིག་སེ་རིན་པོ་ཆེ་ཡིས་ད་བར་ལ་དྭགས་ཡུལ་མི་ཚོར་ཆོས་ལུགས་མཐུན་སྒྲིལ་གཙོས་སྤྱི་ཚོགས་ཕན་བདེའི་ཕྱག་ལས་མང་དག་ཞིག་གནང་ཡོད་ལ་རྒྱ་གར་གྱི་ཆབ་སྲིད་སྡིངས་ཆ་འདྲ་མིན་མང་པོའི་ནང་འགན་འཁུར་གྱི་ཕྱག་ལས་གནང་ཡོད་པ་མ་ཟད། ལ་དྭགས་མང་ཚོགས་ལ་འཕྲད་བཞིན་པའི་དཀའ་སྡུག་གང་མང་སེལ་རྒྱུར་ཞབས་འདེགས་ཞུས་གནང་ཡོད་པ་རེད། ད་དུང་རིན་པོ་ཆེ་མཆོག་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོ་ནས་ཉིས་སྟོང་གཉིས་ལོ་བར་རྒྱ་གར་གྱི་གྲོས་ཚོགས་གོང་མའི་ནང་གྲོས་ཚོགས་འཐུས་མི་ཡང་གནང་མྱོང་ཡོད་འདུག། བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་ཁྲིག་སེ་རིན་པོ་ཆེ་མཆོག་ལ་དགའ་བསུའི་འཚམས་འདྲི་གནང་བ་དང། གཟེངས་རྟགས་དེས་རིན་པོ་ཆེ་མཆོག་གི་སྐུ་ཚེ་ཧྲིལ་པོར་ནང་པ་སངས་རྒྱས་པའི་བསྟན་པར་ཞབས་འདེགས་དང་དེ་བཞིན་འགྲོ་བ་མིའི་སྤྱི་ཚོགས་ལ་ཕན་པའི་མཛད་རྗེས་རླབས་པོ་ཆེ་བཞག་པ་མཚོན་གྱི་ཡོད་པ་གསུངས་འདུག། གསར་འགྱུར་སྙན་སྒྲོན་ཞུ་རྒྱུའི་ནང་བོད་ལྷོ་ཁ་སྣེ་གདོང་ཁུལ་གྱི་རྒྱལ་བཟང་ཞེས་པའི་ས་གནས་སུ་ལོ་ངོ་སུམ་སྟོང་སྔོན་ནས་ཡིན་པའི་ས་དོང་དང་རྡོ་ཤིང་སོགས་ལས་གྲུབ་པའི་དུར་ཁང་ཁག་ཅིག་རྙེད་སོན་བྱུང་ཡོད་འདུག་དེ་ཡང་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་འགྱུར་བརྒྱུད་ལམ་གྱིས་སྤྱི་ཚེས་བཞི་ཉིན་གནས་ཚུལ་སྤེལ་བ་ལྟར་ན། གསར་དུ་རྙེད་སོན་བྱུང་བའི་དུར་ཁང་དེ་དག་ནི་སྤྱི་ལོའི་སྔོན་གྱི་ལོ་ངོ་གཅིག་སྟོང་ཉིས་བརྒྱ་ཡས་མས་ཀྱི་ལོ་རྒྱུས་ཡོད་པ་དང་དེའི་ནང་ས་དོང་དང་རྡོ་ཤིང་གི་དུར་ཁང་ཁག་བཞི་བཅུ་ཙམ་ཡོད་འདུག་དེ་ཡང་སྤྱི་ལོའི་སྔོན་གྱི་དུས་རབས་བཅུ་གསུམ་ནས་བདུན་བར་གྱི་བོད་ཀྱི་བཙན་པོའི་དབང་སྒྱུར་སྐབས་ཀྱི་དུར་ཁང་ཡིན་པར་ཡིད་ཆེས་བྱེད་ཀྱི་ཡོད་པའི་སྐོར་བཀོད་འདུག་ཡང་གནས་ཚུལ་ནང་བཀོད་པར་གཞིགས་ན་དུར་ཁང་དེ་ཚོའི་ནང་ནས་རྫ་ཁོག་དང་ཤིང་རྡོ་ཡིས་བཟོས་པའི་དངོས་ཆས་སོགས་བཙལ་རྙེད་ཐུབ་ཡོད་ཅིང། དངོས་ཆས་དེ་ཚོ་ནི་ས་གནས་ཀྱི་རྫ་ཆས་ཀྱི་དམིགས་བསལ་ཁྱད་ཆོས་ལྡན་པའི་བཟོ་དབྱིབས་མཐོང་རྒྱུ་ཡོད་པ་དང། རྒྱ་ནག་གི་ལོ་རྒྱུས་ཡིག་ཚགས་དང་བོད་ཀྱི་ལོ་རྒྱུས་ཡིག་ཚགས་ཁག་གི་ཐོག་དུས་རབས་བདུན་པའི་གོང་བོད་དང་རྒྱ་ནག་དབར་འབྲེལ་བ་ཡོད་པའི་སྐོར་གྱི་ལོ་རྒྱུས་ཀྱི་ཡིག་ཚགས་རྩ་བ་ནས་མཐོང་རྒྱུ་མེད་པའི་སྐོར་བོད་གནས་ཉམས་ཞིབ་པས་གསུང་གི་ཡོད་ཅིང། ཡིན་ནའི་རྒྱ་ནག་གི་གནའ་རྫས་ཞིབ་འཇུག་རིག་པ་བས་དུས་རབས་བདུན་པའི་གོང་ནས་བོད་དང་རྒྱ་ནག་དབར་ལ་འབྲེལ་བ་ཡོད་པའི་ལོ་རྒྱུས་ཀྱི་དཔང་རྟགས་བཟོ་ཐབས་འབད་བརྩོན་བྱེད་ཀྱི་ཡོད་པ་རེད། གདོད་མའི་དུས་ཀྱི་དུར་ཁྲོད་ནས་དཔང་པོ་ཐུབ་པར་བོད་ཀྱི་དབུས་ཁུལ་དུ་རྒྱ་ནག་གི་ཤང་དང་ཀྲོའུ་གི་དུས་རབས་སྤྱི་ལོའི་སྔོན་གྱི་ལོ་ངོ་གཅིག་སྟོང་དྲུག་བརྒྱ་ནས་གཅིག་སྟོང་ཉིས་བརྒྱ་ལྔ་བཅུ་ང་དྲུག་བར་དཔལ་ཡོན་ལྡན་པའི་བརྟན་བརླིང་གི་རིག་གནས་ཁུལ་ཞིག་བསྐྲུན་ཟིན་ཡོད་པའི་སྐོར་བོད་རང་སྐྱོང་ལྗོངས་རིག་གནས་དངོས་ཤུལ་སྲུང་སྐྱོབ་ཞིབ་འཇུག་ཁང་གི་ཞིབ་འཇུག་པ་བཀྲ་ཤིས་ཚེ་རིང་ལགས་ཀྱིས་གསུངས་པ་གནས་ཚུལ་ནང་ལུང་འདྲེན་བྱས་ཡོད་འདུག། གནས་ཚུལ་ནང་མུ་མཐུད་བཀོད་པར། མཉམ་འབྲེལ་གནའ་རྫས་ཞིབ་འཇུག་ཚོགས་མི་ཚོས་དུར་སའི་རྒྱུད་ཀྱི་ས་ངོས་ཁྱོན་མི་ཊར་གྲུ་བཞི་ཁ་ཀ་མ་སུམ་བརྒྱ་ཙམ་བསྔོགས་ཡོད་འདུག། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡོད། ཐེ་ཝན་གྱི་སྲིད་འཛིན་དང་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་རྣམ་གཉིས་མཇལ་འཕྲད་གནང་བའི་རྗེས་རྒྱ་ནག་གཞུང་གིས་ཨ་རི་ནང་ལ་ཡོད་པའི་ཐེ་ཝན་གྱི་སྐུ་ཚབ་དཔོན་རིགས་དང་དེ་བཞིན་ཨ་རི་དང་ཐེ་ཝན་གྱི་ཉམས་ཞིབ་ལས་ཁང་ཁག་གཉིས་ལ་ཉེས་ཆད་འགེལ་ལུགས་ཕྱིར་བསྒྲགས་བྱས་ཡོད་པ་རེད། རྒྱ་ནག་ཕྱི་སྲིད་ལས་ཁང་གིས་སྤྱི་ཚེས་བདུན་ཉིན་ཨ་རིའི་ཧུཌ་སན་ཞིབ་འཇུག་བསྟི་གནས་ཁང་དང་རེ་གན་དཔེ་མཛོད་ཁང། དེ་བཞིན་ལས་ཁང་དེ་གཉིས་ཀྱི་འགན་འཛིན་ལ་ཉེས་ཆད་ཐག་གཅོད་ཟེར་བ་ཕྱིར་བསྒྲགས་བྱས་ཡོད་པའི་ནང།

གོང་ཞུས་ཞིབ་འཇུག་བསྟི་གནས་ཁང་དེ་གཉིས་ཀྱི་འགན་འཛིན་མི་བཞི་རྒྱ་ནག་ནང་ཡོད་པའི་རྒྱུ་དངོས་ཁག་བཀག་སྡོམ་བྱ་རྒྱུའི་ཁར་རྒྱ་ནག་གི་ཚོགས་པ་དང་མི་སྒེར་སུ་འདྲ་ཞིག་གིས་ཀྱང་ཁོ་ཚོ་དང་མཉམ་ལས་བྱ་རྒྱུར་བཀག་སྡོམ་བྱ་རྒྱུ་དང་མི་སྣ་བཞི་པོར་རྒྱ་ནག་ནང་བསྐྱོད་རྒྱུར་ཡང་བཀག་སྡོམ་བྱ་རྒྱུའི་ཉེས་ཆད་འགེལ་རྒྱུ་ཡིན་ལུགས་བཀོད་ཡོད་འདུག།

ལྕམ་ཞའོ་མེ་ཆིན་དང་ཁོང་གི་སྤུན་མཆེད་ཚོ་རྒྱ་ནག་ནང་ཕེབས་དགོས་དོན་མེད་པ་མ་ཟད་རྒྱ་ནག་དང་ཚོང་དང་དཔལ་འབྱོར་གྱི་འབྲེལ་བ་ཡང་གང་ཡང་མེད་པའི་སྐོར་གནས་ཚུལ་ནང་བཀོད་འདུག་ཡང་གསར་འགྱུར་སྙན་སྒྲོན་ཞུ་རྒྱུ་ན་རྒྱ་ནག་ནང་བུད་མེད་ཅིག་ལྕགས་ཐག་བརྒྱབ་ནས་བཀག་ཉར་བྱེད་མཁན་གྱི་སྐྱེས་པ་དེར་ལོ་དགུ་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་འདུག། ན་ནིང་རྒྱ་ནག་ཧྥེང་རྫོང་ནང་བུད་མེད་ཅིག་ལྕགས་ཐག་བརྒྱབ་ནས་བཀག་ཉར་བྱས་ཏེ་ཕྲུ་གུ་བརྒྱད་ཙམ་སྐྱེས་བཅུག་པའི་དྲ་བརྙན་ཞིག་སྤྱི་ཚོགས་བརྒྱུད་ལམ་ཐོག་ཁྱབ་སྤེལ་ཕྱིན་ནས་མི་མང་པོས་ཤུགས་ཆེའི་སྐྱོན་བརྗོད་སོགས་བྱས་པའི་འོག་གཞུང་ཕྱོགས་ནས་བུད་མེད་དེར་སྡུག་སྦྱོང་གཏོང་མཁན་གྱི་སྐྱེས་པ་དེར་ཁྲིམས་ཞིབ་བྱས་ཏེ། སྤྱི་ཚེས་བདུན་ཉིན་སྐྱེས་པ་དེར་ལོ་དགུ་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་འདུག།

སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་གོས་ཡར་ཤི་ལི་ཀྲུང་དང་སང་ཧེ་ནིའུ་གཉིས་ཀྱིས་བུད་མེད་ཧྭ་མེ་ཟེར་བ་དེ་ཡུན་ནན་ཞིང་ཆེན་གྱི་ཧྥུའུ་ཀུང་རྫོང་ཁུལ་གྱི་ལི་ཅཱ་ཟེར་བའི་གྲོང་ཚོ་ནས་མགོ་སྐོར་བསླུ་བྲིད་བྱས་ཏེ་ཅང་སུའུ་ཞིང་ཆེན་ཏུང་ཧའེ་རྫོང་དུ་ཁྲིད་ནས་རྗེས་སུ་མི་དམངས་ཤོག་སྒོར་ལྔ་སྟོང་བྱས་ཏེ་གྲོང་ཚོ་དེའི་ཞིང་པ་ཞུས་མོའུ་ཏུང་ཟེར་བར་བཙོངས་ཡོད་པ་དང།

བུད་མེད་ཧྭ་མེ་ཟེར་བ་དུང་གི་ཁྱིམ་དུ་སླེབས་པའི་སྐབས་རྩ་བའི་ཆ་ནས་འཚོ་བ་སོ་སོས་རང་མགོ་ཐོན་པོ་ཡོད་པ་དང་ཡིན་ནའི་སྐབས་རེ་འཐོམས་བསྡད་པ་དང་སྐབས་རེ་གད་མོ་བགད་པ་སོགས་ཀྱི་སྤྱོད་ཚུལ་ཡོད་ཅིང། བུད་མེད་ཧྭ་མེ་ཡིས་དུང་དང་མཉམ་དུ་ཕྲུ་གུ་གསུམ་ཙམ་སྐྱེས་པའི་རྗེས་སེམས་ཚོད་མ་ཟིན་པའི་གནས་སྟངས་ཚབས་ཆེ་རུ་ཕྱིན་ནས་སྤྱི་ལོ་ཉིས་སྟོང་བཅུ་བདུན་ལོར་ཕྲུ་གུ་དྲུག་པ་དེ་སྐྱེས་པའི་སྐབས་སེམས་ཁམས་མི་བདེ་བའི་ནད་གཞི་ལྗི་རུ་ཕྱིན་པའི་རྗེས་དུང་གིས་བུད་མེད་དེ་ལྕགས་ཐག་གིས་བསྡམས་ནས་ཁང་ཆུང་ཞིག་ནང་བཅུག་སྟེ་སྡུག་སྦྱོང་མནར་གཅོད་འོག་རིམ་པས་ཕྲུ་གུ་གཉིས་སྐྱེས་ཡོད་པ་རེད། ད་རེས་རྒྱ་ནག་ཁྲིམས་ཁང་གིས་བུད་མེད་ཧྭ་མེ་ལ་སྡུག་སྦྱོང་མནར་གཅོད་དང་ཁོང་ཚོང་བསྒྱུར་བྱེད་མཁན་གྱི་མི་སྣ་ཚོར་ཁྲིམས་ཐག་བཅད་པ་དེར་རྒྱ་ནག་གི་སྤྱི་ཚོགས་དྲ་རྒྱའི་ཐོག་ཁྲིམས་ཐག་ཧ་ཅང་ཡང་པོ་ཡིན་པར་སྐྱོན་བརྗོད་ཤུགས་ཆེ་བྱེད་བཞིན་ཡོད་འདུག།

སྦེལ་ཀུ་པེའི་གཞིས་ཁོངས་ཀྱི་བོད་མི་སེར་སྐྱ་མི་དམངས་རྣམས་ཀྱི་ལུས་སེམས་གཉིས་ཀའི་འཕྲོད་བསྟེན་ཐོག་དོ་སྣང་གོ་རྟོགས་སྤེལ་ཐད་མང་ཚོགས་ལ་མིག་དཔེ་བསྐྲུན་ཆེད། རྒྱང་སྐྱོད་འགྲན་བསྡུར་གྱི་ལས་འགུལ་སྤེལ་བའི་སྒོ་ནས་འཛམ་གླིང་འཕྲོད་བསྟེན་ཉིན་མོ་སྲུང་བརྩི་ཞུས་གནང་ཡོད་པ་རེད། དེའི་སྐོར་སྦེལ་ཀུ་པེའི་འཚོ་བྱེད་ཁང་གསར་སྨན་ཁང་གི་འགན་འཛིན། བསོད་ནམས་གཡུ་རྒྱལ་ལགས་ཀྱིས་ངོ་སྤྲོད་གནང་དོན་ལ།
གཙོ་བོ་དེ་ང་ཚོ་ད་མིག་དཔེ་འདྲ་བོ་བྱེད་ཡ་ང་ཚོ་མི་དམངས་དང་སློབ་གྲྭ་དང་དགོན་པ་ཁག་ལ་མིག་དཔེ་བྱ་དོན་ད་གཟུགས་པོ་ལ་ད་འཕྲོད་བསྟེན་གྱི་ད་ནམ་རྒྱུན་དུ་འདི་རྒྱུག་ཤར་གློད་དང་ཡོད་ར་ནི་ཞོགས་ཀས་སྔ་པོ་ནི་ཅིག་གོམ་གོམ་བགྲོད་འགྲོ་ཡ་དང་དེ་ག་དེ་འཕྲོད་བསྟེན་ལ་ཕན་པོ་ཡོད་གི་དེ་ཡིན་མིག་དཔེ་འདྲ་བོ་བྱེད་ཡིན་ཞུ། ལས་འགུལ་འདིའི་ནང་སྦེལ་ཀུ་པེའི་བུ་ཕྲུག་ཁྱིམ་སྡེའི་སློབ་མ་ཕོ་མོ་ཁག་ཅིག་དང་དེ་བཞིན་སེར་བྱེས་སློབ་གྲྭའི་སློབ་མ་ཁག་ཅིག་དང། གཞན་ཡང་མི་མང་མི་ཉུང་ཞིག་བཅས་ཁྱོན་བོད་མི་སེར་སྐྱ་ཕོ་མོ་ལྔ་བཅུ་ཡས་མས་ཤིག་ཚོགས་ཞུགས་གནང་འདུག་ལ། དེ་དག་མང་ཆེ་བ་རྒྱུན་ལྡན་ཞོགས་པ་སྔ་པོ་ལངས་ཏེ། གོམ་བགྲོད་དང་རྒྱང་སྐྱོད་གནང་མཁན་ཡིན་པ་རེད་འདུག་ལ། ད་ལན་རྒྱང་སྐྱོད་ཀྱི་འགྲན་བསྡུར་ནང་བུ་དང་བུ་མོ་གཉིས་ཀའི་རྩེ་ཕུད་དེ། སྦེལ་ཀུ་པེའི་བུ་ཕྲུག་ཁྱིམ་སྡེའི་སློབ་མ་རྣམས་ཡིན་པ་རེད་འདུག་ཅིང། ཁོ་རྣམ་པས་བརྗོད་བྱས་ན་རྒྱང་སྐྱོད་ཀྱི་འགྲན་བསྡུར་འདི་ནི། ལུས་སེམས་གཉིས་ཀའི་འཕྲོད་བསྟེན་ལ་ཕན་ཐོགས་དང་ལུས་ལ་ན་ཚ་མི་ཡོང་བ་སོགས་ཀྱི་ཁེ་ཕན་ཡོད་པར་བརྗོད་བྱུང།
རྒྱང་རྒྱུག་འདི་ར་ང་ཚོ་འཕྲོད་བསྟེན་ལ་ད་ཕན་ཐོགས་པོ་ཡོད་ར་ཨ་ནི་ང་ཚོ་ལུས་སྦྱོང་ད་རྟག་པ་དབུགས་བཏང་ད་འདི་ལ་ཏོག་ཙམ་བེད་སྤྱོད་ཆེན་པོ་འདུག་ར་ཨ་ནི་གཟུགས་པོ་ཏོག་ཙམ་ད་རྒྱགས་པ་ད་འདི་འདྲ་མ་བྱ་ད་གཟུགས་པོ fitness ཏག་ཏག་བསྡད་འདི་འདུག་ར་གལ་ཆེན་པོ་འདུག་ཨ་ནི་འདི་ད་ཕར་བགྲོད་དུ་མ་འདི་རྒྱུག་དུ་མ་ཏོག་ཙམ་དཀའ་ལས་ཏག་ཁག་པོ་འདུག་ར་ཡིན་ན་ཡང་ད་སོ་སོ་འཕྲོད་བསྟེན་ར་བསམ་ར་ཨ་ནི་སོ་སོ་གི་བྱེད་ཐུབ་ས་རེད་བསམ་ནི་ཅིག་རྒྱུག་ཁུར་འདི་འདི་འདྲས་ཅིག་རྒྱུག་གི་ར་ཨ་ནི་འདི་ལ་འདི་དུ་མ་ཏོག་ཙམ་ལས་སླ

གོ་སྐབས་བཟང་པོ་ཞིག་འདི་སྙམ་དུ་བྱ་དགའ་སོས་ར་བ་དེ་ལས་ང་རང་ཚོ་དཔེ་དགའ་པོ་ཞིག་བྱུང་སོང། གུས་པའི་མིང་ལ་བློ་བཟང་བསྟན་པ་ཟེར་གྱི་ཡོད། དེ་རིང་ང་ཚོ་གིས་འཛམ་གླིང་གི་འཕྲོད་བསྟེན་ཉིན་མོ་ཡིན་པ་སོགས་ང་རང་ཚོ་གིས་རྒྱུག་ཤར་གློད་ཡ་འདྲ་བོ་དང་འདི་འདྲ་སོགས་བྱས་པ་ཡིན། དེ་དུས་ང་རང་གི་འཚོ་བ་གང་འདྲ་བ་ལས་སུ་ལབ་ན་ནམ་རྒྱུན་ནི་སྤྱི་བཏང་ཞེ་དྲག་གིས་འཕྲོད་བསྟེན་ལ་དོ་སྣང་སྤྲད་མེད་པ་འདི་འདྲ་ཞིག་ཡིན། དེ་རིང་རྒྱུགས་པའི་སྐབས་སུ་ང་རང་ཚོ་གིས་འཕྲོད་བསྟེན་འདི་ག་ནི་གལ་ཆེན་པོ་ཡིན་པ་ཨ་ནི་ང་རང་གིས་ནི་དཔེ་ཧ་ཅང་གི་ཡག་པོ་ཤེས་སོང། ཨ་ནི་ང་ཚོ་གིས་རྒྱུག་ཤར་འགྲན་བསྡུར་བྱས་ཏེ་ནི་རྒྱུག་ཤར་གློད་ཡ་དང་འདི་འདྲ་དིའི་གར་གྱིས་བྱིས་པོ་ཟེར་ན་ང་ཚོ་གིས་ད་གཟུགས་པོ་གིས་ཁྲག་དང་དིས་གཙང་མ་ཡ་མ་ཕར་ཡ་བྱེད་དུ་དང་ཨ་ནི་ན་ཚ་གཅིན་སྙི་ལ་སོགས་པའི་ན་ཚ་དང་འདི་འདྲ་ཡོད་པ་གསུངས་ས་ཨ་ནི་དིས་ནི་གཙང་མ་མེད་པའི་ཆེད་དུ་ནི་ང་ཚོ་གིས་ནི་འཕྲོད་བསྟེན་ཉིན་མོ་དེ་ལ་འདི་འདྲའི་རྒྱུག་ཤར་འགྲན་བསྡུར་དང་དིས་ལ་སོགས་པའི་རྩེད་མོ་འདི་ཚོ་རྩེ་དགོས་རེད། ཨ་ནི་འདི་ཚོ་རྩེ་དགོས་པའི་ཏེ་ནི་ང་ཚོ་གིས་འཕྲོད་བསྟེན་དང་འདི་ཚོ་ལ་དཔེ་གལ་ཆེན་པོ་རེད་བཤད་ཡིན།
དེ་མཚུངས་ད་ཐེངས་འཛམ་གླིང་འཕྲོད་བསྟེན་ཉིན་མོ་དང་བསྟུན་ནས་རྒྱ་གར་ལྷོ་ཕྱོགས་ཧོན་སུར་དང། ཀོ་ལི་གྷལ་གཞིས་ཁོངས་གཉིས་ཀྱི་མང་ཚོགས་ལ་འཕྲོད་བསྟེན་དང་འབྲེལ་བའི་ལམ་སྟོན་སློབ་གསོ་གནང་བ་དང་མོན་གྷོ་འདོད་རྒུ་གླིང་དུ་མང་ཚོགས་ནས་འཕྲོད་བསྟེན་ཐོག་དོ་སྣང་ཡོང་ཆེད། ད་རིང་ཕྱི་དྲོ་རྐང་འཁོར་རྒྱང་སྐྱོད་ཀྱི་ལས་འགུལ་སྤེལ་གནང་གི་ཡོད་པ་རེད་འདུག་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོར་གསར་འཛུགས་གནང་བ་ཞིག་ཡིན་པ་དང། ལྷན་ཚོགས་དེས་འཛམ་གླིང་མི་མང་གི་འཕྲོད་བསྟེན་ཡར་རྒྱས་གོང་འཕེལ་གྱིས་འཛམ་གླིང་ནང་ནད་རིགས་སོགས་ཀྱི་ཉེན་ཁ་ལས་སྲུང་སྐྱོབ་བྱ་རྒྱུ་སོགས་ཀྱི་ལས་འགུལ་སྤེལ་ཞུས་པ་རེད་འདུག་ལ། ད་ལོ་ལྷན་ཚོགས་དེ་བཙུགས་ནས་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་དུས་སྐབས་སུ་ཕྱི་བལྟས་བྱེད་སྐབས། མི་མང་གི་འཚོ་བའི་གནས་སྟངས་ཡར་རྒྱས་ཕྱིན་པ་དེ་ལྷན་ཚོགས་དེས་འདས་པའི་ལོ་ངོ་བཅུ་ཕྲག་བདུན་གྱི་རིང་ལས་འགུལ་སྤེལ་བའི་གྲུབ་འབྲས་ཤིག་ཡིན་ཅིང། དེ་ནི་མ་འོངས་པར་འཕྲོད་བསྟེན་གྱི་ཐོག་གདོང་ལེན་བྱ་རྒྱུའི་སྐུལ་འདེབས་ཤིག་ཡིན་པ་གསལ་འདོན་གནང་འདུག་ལ།

གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་ཨ་རིའི Freedom House འམ་རང་དབང་ཁང་པའི་ཞིབ་འཇུག་ཁང་ནས་སྙན་ཐོ་བཏོན་པའི་ནང་རྒྱ་ནག་ནི་འཛམ་གླིང་ནང་ནས་ས་མཚམས་བརྒལ་ཏེ་དྲག་གནོན་གྱི་བྱ་སྤྱོད་ལག་བསྟར་བྱེད་མཁན་གྱི་སྲིད་གཞུང་ནག་ཉེས་ཅན་ཚབས་ཆེ་ཤོས་ཡིན་པའི་སྐོར་ཐེར་འདོན་གནང་ཡོད་པའི་གནད་དོན་གྱི་ཐད་ལ་བོད་ཀྱི་དགུ་བཅུ་གསུམ་ཚོགས་པའི་ཚོགས་ཟུར་ངག་དབང་འོད་འབར་ལགས་དང་འཛམ་གླིང་ཡུ་གུར་མཐུན་ཚོགས་ཀྱི་རྒྱུན་ལས་ཚོགས་གཞོན་ཨི་ཤད་ཧ་སན་རྣམ་གཉིས་ལ་དགོངས་ཚུལ་བཀའ་འདྲི་ཞུས་ཏེ་རིན་ཆེན་ཆོས་སྒྲོན་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུས་གནང་ཞིང། འདི་ག་ཨ་མེ་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི Freedom Houseའམ་རང་དབང་ཁང་པ་ཞེས་པའི་ཞིབ་འཇུག་བསྟི་གནས་ཁང་གིས་ཟླ་བ་འདིའི་ཚེས་དྲུག་ཉིན་རྒྱལ་སྤྱིའི་ཁྱོན་ཡོངས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་འགྲོ་བ་མིའི་ཐོབ་ཐང་གི་སྙན་ཐོ་གསར་པ་ཞིག་བཏོན་གནང་ཡོད་པ་དེའི་ནང་འདས་པའི་ལོ་དེའི་ནང་འཛམ་གླིང་ནང་དྲག་གནོན་གྱི་བྱ་སྤྱོད་ལག་བསྟར་བྱེད་མཁན་གྱི་སྲིད་གཞུང་མང་དུ་ཕྱིན་ཡོད་ལུགས་བཀོད་པ་དང་སྦྲགས། དཔེ་མཚོན་དུ་ཡུལ་གྲུ་དེ་དག་གི་སྲིད་གཞུང་དང་ཆབ་སྲིད་ཀྱི་མི་སྣ། ལྟ་བ་མི་མཐུན་མཁན་མང་ཚོགས་ཐོག་དྲག་རྩུབ་ཀྱི་བྱ་ཐབས་བེད་སྤྱོད་བྱེད་པ་གཙོས་གདུག་རྩུབ་ཀྱི་སྲིད་བྱུས་ལག་བསྟར་བྱས་ཡོད་ལུགས་གསུངས་ཡོད་པ་རེད། ཐེངས་འདིའི་ཞིབ་འཇུག་ནང་གསལ་ལྟར་ན་སྔ་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་འཁོར་མོའི་ནང་འཛམ་གླིང་གི་རྒྱལ་ཁབ་འདྲ་མིན་གྱི་གཞུང་ཉི་ཤུ་རྩ་བཞི་ཡིས་རང་ཉིད་ཀྱི་རྒྱལ་ཁབ་ཀྱི་ས་མཚམས་བརྒལ་ནས་དྲག་གནོན་གྱི་བྱ་སྤྱོད་རྣམ་གྲངས་བདུན་ཅུ་དོན་དགུ་ལག་བསྟར་བྱས་པའི་གནས་སྟངས་ཤེས་རྟོགས་བྱུང་བའི་སྐོར་བཀོད་འདུག། རྒྱལ་ཁབ་མང་དག་ཞིག་གི་གནས་སྟངས་བཀོད་པའི་ཁོངས་སུ་འབྲེལ་བ་ཆགས་པའི་རྒྱལ་ཁབ་རྒྱ་ནག་ལ་མཚོན་ན་ཕྱི་ལོ་ཉིས་སྟོང་བཅུ་བཞི་ལོ་ནས་བཟུང་རྒྱལ་ཁབ་ཀྱི་ས་མཚམས་བརྒལ་ནས་ཐད་ཀར་དྲག་གནོན་གྱི་བྱ་སྤྱོད་ཐེངས་ཉིས་བརྒྱ་ལྔ་བཅུ་ང་གསུམ་ལག་བསྟར་བྱས་ཡོད་པར་བརྟེན། རྒྱ་ནག་ནི་འཛམ་གླིང་ནང་ནས་ས་མཚམས་བརྒལ་ནས་དྲག་གནོན་གྱི་བྱ་སྤྱོད་ལག་བསྟར་བྱེད་མཁན་གྱི་གཞུང་ནག་ཉེས་ཚབས་ཆེ་ཤོས་ཡིན་པའི་སྐོར་ཐེར་འདོན་གནང་འདུག། དེ་འདྲ་ཡིན་དུས་གོང་དུ་ཞུས་པའི་ཨ་མི་རི་ཀའི་རང་དབང་ཁང་པས་བཏོན་པའི་སྙན་ཐོའི་ནང་གསལ་བཞིན་རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་གནས་སྡོད་བོད་མི་དང་ཤིན་ཅང་ཝེ་ཀུར་བ་ནང་སོག་བཅས་པའི་ཆབ་སྲིད་བཙོན་པ་དང་ལས་འགུལ་བའི་མི་སྣ་ཚོའི་ཐོག་སྡང་ཟུག་དང་དྲག་གནོན་གྱི་བྱ་སྤྱོད་སྤེལ་སྟངས་ག་འདྲ་ཡོད་མིན་སོགས་ཀྱི་ཐད། འདི་ནས་འཛམ་གླིང་ཝེ་ཀུར་ལྷན་ཚོགས་ཀྱི་རྒྱུན་ལས་ཚོགས་གཞོན་ཨིཤལ་ཀོག་པོ་ཧ་སན་ལགས་སུ་བཀའ་འདྲི་ཞུས་པའི་སྐབས་ཁོང་གིས། is not a new topic especially for the uyghur and uh, tibetan mongolian and uh, also for the chinese dissident society the chinese government's transnational repression is worse than any other country རྩ་བའི་སྙན་ཐོ་བཏོན་པ་རེད་དེ་རྒྱ་ནག་གུང་ཁྲན་སྲིད་གཞུང་གིས་རང་ཉིད་ཀྱི་རྒྱལ་ཁབ་ཀྱི་ཕྱི་ལོགས་སུ་ཡོད་པའི་ནག་ཉེས་ཅན་དུ་ངོས་འཛིན་བྱས་པའི་གཞུང་དང་ལྟ་སྤྱོད་མི་མཐུན་མཁན་གྱི་དོན་གཉེར་བ་མི་སྣ་དེ་དག་ཐོག་གང་བྱུང་འཛིན་བཟུང་དང་སོ་ལྟ་བྱས་པ། བརྡབ་སྐྱོན་བཟོ་བཅུག་པ་ལྐོག་བསད་བཏང་བ་སུན་གཙེར་བཟོས་པ་གཞན་ཡང་ཐབས་བྱུས་གཞན་དཔེར་ན་དྲ་རྒྱའི་ཐོག་ནས་སོ་ལྟ་དང་དྲ་འབུ་བཏང་བ་སྤྱི་ཚོགས་དྲ་ལམ་བརྒྱུད་སྡིགས་ར་བསྐུལ་བ་སོགས་ཀྱི་གནས་ཚུལ་ཡོངས་གྲགས་རེད་ལ

Democratic countries neglected the Chinese abuse of the dissident society.
སྤྱི་བཏང་རྒྱ་ནག་གུང་ཁྲན་སྲིད་གཞུང་གིས་འདི་ལྟ་བུའི་ས་མཚམས་བརྒལ་ནས་ཕྱི་ཕྱོགས་སུ་གནས་སྡོད་བྱེད་མཁན་ཚོར་སུན་གཙེར་དང་དྲག་གནོན་བྱ་སྤྱོད་སྤེལ་གྱི་ཡོད་པ་དེ་སྐད་ཆ་རྙིང་པ་རེད་ལ་དེའི་ལས་ཁག་ཡང་རྒྱ་ནག་གཞུང་ལ་ཏན་ཏན་ཡོད་རེད་ཡིན་ནའང་ཕྱོགས་གཞན་ཞིག་ནས་བཤད་ན་ཡུ་རོབ་དང་དམིགས་བསལ་རང་གི་གནས་ཡུལ་ཨ་མི་རི་ཀ་ལྟ་བུ་ཆ་མཚོན་ནའང་རྒྱ་ནག་གི་བྱ་སྤྱོད་དེའི་ཐོག་དོན་དམ་པའི་ཐོག་ནས་གདོང་ལེན་ཤུགས་ཆེ་མ་གནང་བར་སྣང་མེད་བཞག་གི་ཡོད་པ་དེ། རྒྱ་ནག་གིས་ཕྱི་སྡོད་ཝི་གུར་བ་དང་བོད་མི་ཚོའི་ཐོག་དྲག་གནོན་མུ་མཐུད་ནས་བྱེད་རྒྱུའི་བློ་ཁོག་སྐྱེ་གི་ཡོད་རེད།

We will རྒྱ་ནག་གཞུང་ནས་རྒྱལ་སྤྱི་དང་ཨ་མི་རི་ཀའི་ཁྲིམས་སོགས་གང་ལ་ཡང་རྩིས་མེད་རྡོག་རོལ་བཏང་ནས་ཕྱི་ཕྱོགས་སུ་ཡོད་པའི་གཞུང་དང་ལྟ་བ་མི་མཐུན་མཁན་དོན་གཉེར་བ་ཅན་ཚོའི་ཐོག་དྲག་གནོན་གྱི་བྱ་སྤྱོད་སྤེལ་རྒྱུ་མཚམས་འཇོག་ཡོང་ཐབས་སུ་ཁ་ཡོད་ལག་ཡོད་ཀྱི་གདོང་ལེན་ཞིག་ངེས་པར་དུ་བྱས་ནས་རྒྱ་ནག་གི་བྱ་སྤྱོད་དེ་དག་མཚམས་འཇོག་ཡོང་ཐབས་བྱེད་རྒྱུའི་ཆོད་སེམས་བརྟན་པོ་བཟུང་དགོས་ཞེས་ནན་བརྗོད་གནང་གི་འདུག། ཡང་གོང་ཞུས་སྙན་ཐོ་འདིའི་ཐད་བཞུགས་སྒར་རྡ་རམ་ས་ལར་བཞུགས་པའི་དགུ་བཅུ་གསུམ་ཚོགས་པའི་ཚོགས་གཙོ་ཟུར་པ་དང་ད་ལྟའི་ཆར་རྣམ་རྒྱལ་གྲྭ་ཚང་སློབ་གཉེར་ཁང་དུ་སློབ་དགེ་གནང་བཞིན་པའི་སྐུ་ཞབས་ངག་དབང་འོད་འབར་ལགས་སུ་དགོངས་ཚུལ་བཀའ་འདྲི་ཞུས་པའི་སྐབས་ཁོང་གིས་རྒྱ་ནག་གིས་བོད་ནང་ཙམ་མ་ཡིན་པར་ཕྱི་ཕྱོགས་སུ་སླེབས་པའི་བོད་མི་དོན་གཉེར་བ་ཚོའི་ཐོག་ལ་ཡང་སྡང་ཟུག་དང་དེ་དག་གི་ནང་མི་བོད་ནང་ཡོད་པ་ཚོར་དམ་བསྒྲགས་ཀྱི་བྱ་སྤྱོད་སྤེལ་བཞིན་ཡོད་པའི་སྐོར་དགོངས་ཚུལ་འདི་དག་གསུངས་གནང་གི་འདུག། རྒྱ་ནག་གཞུང་གིས་ད་དྲག་གནོན་དེ་ད་ཅིག་དང། བོད་ནང་ལོགས་ད་བཤད་དགོས་ཡག་གང་ཡང་ཡོད་མ་རེད་དྲང་དོན་དེ་བྱས་པ་རེད་ལྔ་བཅུ་ང་དགུ་བཞི་བཅུ་ཞེ་དགུ་ནས་འགོ་བཙུགས་ནས་ཨ་ནི་ཕྱི་ལོགས་ལ་ཆ་བཞག་པ་ཡིན་ན་ད་དེ་སྔ་ད་རྒྱལ་མཚམས་བརྒལ་བྱས་ད་རྒྱ་ནག་ཁོ་རང་ཚོའི་བཤད་སྟངས་རེད་ད་རྒྱལ་མཚམས་བརྒལ་བྱས་དེ་འདྲས་ཀྱི་ཁ་སོ་རེ་བཙོན་པ་སོགས་རེད་ད་ནག་ཉེས་ཅན་ཕྱིར་སྤྲོད་བྱེད་དགོས་ཡོད་ས་རེད་ལ་སོགས་པ་དེ་འདྲས་མང་པོ་ཅིག་དེ་བྱས་ཡོད་རེད་བ་ད་ནི་ལྷག་པར་དུ་ད་ལྟའི་ཆ་ལ་ད་བཙན་བྱོལ་ནང་ལོགས་ལ་ད་ཚུར་སླེབས་བསྡད་པ་དེ་སྔ་ད་ཅིག་ལྔ་བཅུ་ང་དགུ་ནས་ཅི་བྱ་གཅིག་གི་དེ་འདྲའི་ཆབ་སྲིད་བཙོན་པ་རེད་ཨ་ནི་ཉེ་ཆར་བརྒྱད་ཅུ་གྱ་གྲངས་ཀྱི་དང་ཨ་ནི་དགུ་བཅུ་གོ་གྲངས་དེ་ནས་མར་སླེབས་བསྡད་ཡོད་ཆབ་སྲིད་བཙོན་པ་ཚོ་ཡིན་པ་ཡིན་ན་ད་རྒྱ་ནག་གཞུང་གིས་ཐད་ཀར་མི་ཟིན་བྱས་བཙོན་ཁང་ནང་བཅུག་གལ་སྲིད་གལ་ཡོད་མ་རེད་དེ་ལས་ད་གང་དང་མི་དེ་ཚོའི་གི་འགྲོ་འདུག་ཐོག་ལ་ཡང་དོ་སྣང་བྱེད་ཡག་ད། རྒྱ་ནག་གཞུང་ཁོ་རང་ཚོ་གི་ད་སྐབས་རེ་སྐབས་རེ་གོ་སྐབས་སྤྲད་གི་ཡོད་རེད་བ། གཉེན་འཕྲད་འགྲོ་ཡག་གི། ད་ལྟའི་གི་གཉེན་འཕྲད་ཀྱི་གོ་སྐབས་དེ་ཚོའི་ནང་ལོགས་ལ་ད་དེ་སྔ་བཙོན་ཁང་ནང་ཚུད་བསྡད་འགྱོག་ཡིན་པ་ན་རྩ་བ་ཉིད་ནས་ད་བོད་ལ་འགྲོ་ཡག་གི་སྤྲད་ཀྱི་ཡོག་མ་རེད་ད་ག་ནང་བོད་ནང་ལ་ཡོད་འགྱོག་གི་ད་ཅིག་ཆབ་སྲིད་བཙོན་པའི་གི་ནང་མི་བུ་ཕྲུག་རེད་ད་ག་ནང་བཞིན་ད་ཅིག་གཉེན་ཉེ་འཁོར་དེ་ཚོ་ལས་བལ་ད་ག་དུས་ནས་སྡང་ཟུག་བྱས་བྱས་ད་ནི་ད་ཡག་ད་ནི་ཆབ་སྲིད་བཙོན་པ་ཚོ་གི་དེ་ནས་ཕར་ཁ་པར་ལ་སོགས་པ་དེ་ཚོ་བཏང་བ་ན་ཕ་གིའི་ཕ་མ་ཚོ་གི་དེ་ཁ་པར་ལ་ཉེན་གོ་རྒྱག་ཡག་ད་ཨ་ནི་སོ་སོའི་སྤུ་གུ་གི་ཁ་པར་ཨང་གྲངས་ག་བ་ཡོག་རེད་ཁྱེད་ཚོ་ཁ་པར་ག་རེ་ཡོད་ཁྱེད་ཚོ་སྐད་ཆ་ག་རེ་བཤད་གི་ཡོད་ཟེར་ཡ་ལ་སོགས་པ་ད་དེ་འདྲས་ཅི་བྱ་ག་ན

ཨ་ནི། བཙན་བྱོལ་ནང་སླེབས་བསྡད་འགྱོག་ཡིན་པ་ཡིན་ན་ད་ག་རང་རེད་ད་ཅིག། ཁ་ཤས་ཁ་ཤས་ཅིག་ལ་དངོས་གནས་ཅིག་འགྲོ་སྡོད་ཐོག་ལ་དོ་སྣང་བྱེད་ཀྱི་ཡོད་ཀྱི་རེད་ལ་དེ་ནས་ཕར་འབྲེལ་བ་བྱེད་པའི་སྐབས་ལ་རེད་ད་ནང་བཞིན། བོད་ནང་ལ་འགྱོག་ཕ་མ་ཚོ་ལ་ད་ཅིག་གོང་ལ་ཞུས་པ་ནང་བཞིན་རེད་ཁྱེད་རང་ཚོ་སྤུ་གུ་ག་བ་ཡོད་རེད་ཁ་པར་ཨང་གྲངས་ག་རེ་རེད་དེ་ང་ཚོ་ལ་འཁྱེར་ཤོག་ཁྱེད་ཚོ་འབྲེལ་བ་བྱེད་ཀྱི་ཡོད་པས་ས་ཆ་སྡོད་སའི་ཁ་བྱང་ག་བ་རེད་ཟེར་ལ་སོགས་པ་དེ་འདྲས་ཀྱི་ད་སྐད་ཆ་དྲིས་བསྡད་དེ་ཚོ་ཡོང་བསྡད་ཀྱི་ཡོད་རེད་བྱས་ཙང་དེ་ཡིན་དུས་སྒང་ལ་དངོས་གནས། རྒྱལ་སྤྱིའི་གི་ད་གང་ལྟར་སྙན་ཐོ་ག་རེ་གཏོང་གི་ཡོད་ན་འདྲ་མེད་ན་འདྲ་དངོས་ཡོད་གནས་ཚུལ་གྱི་ཆ་ནས། རྒྱ་ནག་གཞུང་གི་ད་བོད་སྟེང་འཛིན་པའི་སྲིད་བྱུས་དེ་བོད་ནང་ལོགས་ད། ཤོད་མི་དགོས་པ་རེད་ད་བོད་ཕྱི་ལ་ཡིན་འགྱོག་བོད་པ་ཚོའི་སྟེང་ལ་གང་ལྟར་གནོན་ཤུགས་འདྲ་བོ་ཞིག་ག་ཚོད་སྤྲད་ཐུབ་ཐུབ་ཀྱི་སྤྲད་ཡག་གི་འབད་བརྩོན་བྱས་པ་དེ་གསལ་པོ་ཞིག་ལ་ཆགས་བསྡད་ཡོད་རེད། ལེ་ཚན་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་དམིགས་བསལ་ཆེད་སྒྲིག་གི་ལེ་ཚན་འདི་གསན་པར་ཐུགས་རྗེ་གནང།

ལྡན་རྒྱལ་ཡིན། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཕྱི་ཟླ་གསུམ་པའི་ཚེས་བཅུ་ཉིན། བོད་མི་མང་གིས་རྒྱ་ནག་གཞུང་གི་བཙན་འཛིན་ལ་ངོ་རྒོལ་བྱས་ནས་ད་གསུམ་བཅུའི་དུས་དྲན་གྱི་ཉིན་མོ་ཟེར་ཡ་ཅིག་ལ། རྒྱ་ནག་གཞུང་ལ་ངོ་རྒོལ་ཤུགས་ཆེན་པོ་ཅིག་བྱས་ཡ་རེད། ད་དེའི་རྗེས་ནས་ཡིན་ན་བོད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གཙོས་པའི་བོད་མི་ཁྲི་ཕྲག་མང་བོ་རྒྱ་གར་ལ་བཙན་བྱོལ་དུ་བསྐྱོད་ནས་ད་ལྟའི་བར་དུ་ལོ་དྲུག་ཅུ་རེ་བཞི་འགོར་ཡོད་པ་རེད། ང་ཚོ་དེང་སང་ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཏུང་གི་མངའ་ཁུལ་དེ་ན་ཡོད་པའི་ཨ་མ་དགའ་སྒྲོན་ལགས་དང་མཉམ་དུ་གླེང་མོལ་བྱེད་ཀྱི་ཡིན། ནས་ཨ་མ་ལགས་སྐུ་གཟུགས་བདེ་པོ་ཡིན་པས།
ལགས་ཡིན། ལོ་གསར་པའི་བཀྲ། མ་འདི་ཅག་ལ་ལོ་གསར་པའི་བཀྲ་ཤིས་བདེ་ལེགས། ཨོ་བཀྲ་ཤིས་བདེ་ལེགས། ཨ། ད་རྒྱལ་བ་ཐམས་ཅད་མཁྱེན་པ་སྐུ་ཚེ་ཞབས་པད་བརྟན་པོ་ཞུ། ལྷ་སྡེ། ལྷ་སྡེ་མི་སྡེ་ཡོངས་རྫོགས་ཉིན་བདེ་ལེགས་མཚན་བདེ་ལེགས་ཉིན་མཚན་རྟག་ཏུ་བདེ་ལེགས་ཡོང་བ་ཞུ།

ལགས་སོ། ཨ་ནི་རྒྱ་གར་ལ་ག་འདྲ་ཅིག་ནས་ཡོང་བ་རྒྱ་གར་ལ་ཡོང་དུས་སྒང་ལ་ཁྱེད་རང་ཚོ་གི་གནས་སྟངས་ག་འདྲ་ཅིག་རེད་ད་དང་དང་པོ་རྒྱ་གར་ལ་ག་འདྲ་ཅིག་ནས་ཡོང་བ་རེད། ད་ང་ཚོ་མི་ཚང་ཆེ་ཁག་དེ་ཚོ་མང་པོ་ཅིག་མང་པོ་ཅིག་ལ་རྩ་ཀོང་པོ་ལ་རྩ་ལ་རྒྱ་གར་ལ་བོད་བྲོས་འགྲོ་དགོས་བསམ་ནས་ལ་རྩ་ལ་ཟླ་བ་གཅིག་གཉིས་བསྡད་རེད་ཁོང་ཚོ་ཆུ་ནང་མ་ཐར་རྗེས་ང་ཚོ་མི་ཚང་ཆུང་བའི་གྲངས་རེད་ཨ་ནི

བོད་ཟླ་དགུ་བའི་གི་ཚེས་པ་བཅོ་ལྔ་དགོང་དག་ལ་ཨ་ནི་གྲོལ་ལེ། ཨ་ལས་ལ་སོ་ཨ་ནི་ཁྱེད་རང་ཚོས་རྒྱལ་བ་རིན་པོ་ཆེ་གི་སྐུར་ག་འདྲས་ཧ་གོ་སོང་ཅིག་ལྷ་ས་ནས་དོན་དག་ག་རེ་བྱུང་བ་དང་ཨ་ནི་དེ་འདྲའི་གནས་ཚུལ་ག་རེ་གོ་སོང་ཁྱེད་རང་ཚོས་སྐབས་དེ་ལ།
དེ་འདྲིས་ཏེ་པ་ཏྲ་ཏི། གསལ་པོ་རང་དེ་གོ་མ་སོང་ཏེ་ད་རྒྱལ་བ་རིན་པོ་ཆེ་ཕེབས་འགྲོ་གི་ཡོད་རེད་ཟེར་མཁན་འདྲ་བོ་ད་ཅིག་ནོར་བུ་གླིང་ག་ལ་བས་ཏེ་མི་མང་ཚང་མ་མ་ལངས་བསྡད་ཡོད་རེད་ཟེར་མཁན་འདྲ་བོ་དེ་ནི་སྐུ་ངོ་ཤ་ངེ་འདྲིས

སྒོར་མོ་གཉིས་ཡིན་ན་ཅིག་འདུག་གླ་ཆ། ལ་ལམ་ལས་ཡ་ལ། ཨ་ལས་ཉི་མ་རེ་ལ། ལགས་ལགས། ཨ་དེ་ནས་རས་སེན་ཚང་མ་སྤྲད་ཀྱི་འདུག། ལགས། ཨ་ནི་ཨ་མ་ལགས་ད་ང་གཉིས་ཞིབ་ཚགས་པོ་བྱས་ནས་དེ་ཚོས་བཤད་གྲབས་མ་འདུག་རོགས་ད་ལམ་ལས་དེ་སྒང་ལ་ཁྱེད་རང་ཚོ་ཅིག་དཀའ་ངལ་འདྲ་བོ་དེ་འདྲ་ག་འདྲ་འཕྲད་སོང་ཅིག་འཚོ་བ་འཚོ་བ་གི་གནས་སྟངས་ག་འདྲ་ཡོད་རེད་སྐབས་དེ་ལ། ཨ་དེ་དུས་དེར་ང་ཚོ་དེ་ནས་ཁ་མེད་ནི་མེད།

ཁྱོད་རང་ལ་ཐོག་ས་དྲུག་བདུན་གྱི་ས་ཆ་ལ་མར་ཟག་འགྲོ་དུས་དེ་ལ་མི་གཅིག་ཁྱེད་ཀྱི་ཐར་ཡ་མ་རེད། ག་ཚོད་ཟག་སོང་ན་ད་ག་རེད། ཨ་མི་མང་པོ་ཞིག་ཨ་ནི་ང་ཚོ་སྐུ་ངོ་རྣམ་པ་གཉིས་ཀྱི་ཟླ་བ་ཉི་མ་ཟླ་བ་རེ་རེ་ལ་སྒོར་མོ་གཉིས་གཉིས་གཉིས་མི་མང་རྩ་ནས་ཡར་བསྡུས་བྱས་ཨ་ནི་རྒྱལ་བ་རིན་པོ་ཆེ་སྐྱམ་པ་ལ་གདན་འདྲེན་ཞུས་པ་རེད། ཨ་ལས་ལགས་ལགས་སོ། སྐྱམ་པ་ལ་གདན་འདྲེན་ཞུས། དེ་ལས་ནས་ཀར་དཀར་བོ་ཅིག་ཉོས། འདི་སྐུ་མདུན་ལ་ཕུལ། བྱས་པ་རེད། ཨ་འདི་འདི་ཁྱེད་རང་ཚོ་སྐུ་མདུན་མཇལ་སོང་བས། དེ་སྐུ་མདུན་སྐྱམ་པའི་རྒྱལ་ས་ལ་ཕེབས་སོང། ལགས་ལགས་སོ།

ལོ་གཉིས་གསུམ་གི་ནང་ཕྱིར་བོད་ལ་ལོག་གི་རེད་བསམ་སའི་ཚོར་བ་དེ་བཟུང་ནས་བསྡད་འདུག་བ་པད་དེ་ཚོར་བ་དེ་བརྟན་པོ་གཅིག་མ་བསྡད་ཡ་བྱས་ནས་ད་སོ་སོའི་ཕ་ཡུལ་ལ་ལོག་གི་རེད་བསམ་ནས་ཁྱེད་རང་ཚོ་གི་གནས་སྟངས་དེ་རིགས་ག་འདྲས་ཅིག་ཡོད་བ་རེད་ད་བོད་ལ་ཕར་ཅིག་འགྲོ་ཐུབ་གི་རེད་བསམ་བསྡད་ཡོད་བ་རེད། ད་ང་ཚོ་གྲྭ་པ་བཞི་བརྒྱ་ཡོད་བ་གྲྭ་པ་བཞི་བརྒྱ་ཐོན་ཚོ་གི་དེ་ནས

ཕ་མ་སྤུན་ཀྱག། སོ་སོ་གི་འདུག་རོགས་ཚང་མ། ཁྲིད་ནས་བོད་རང་དབང་རང་བཙན་ལ། རྒྱལ་བ་ཐམས་ཅད་མཁྱེན་པ་གསེར་ཁྲི་མངའ་གསོལ། མཇལ་ཁ་འགྲོ་ཡ་ཡོང་པའི་རྟགས་ལ་བཅར། མཇལ་ཁ་འགྲོ་ཡ་ཡོང་པའི་སྨོན་ལམ་ཡོང་བ་ཤོག། ལགས་སོ་ཐུགས་རྗེ་གནང་ཨ་མ་ལགས། ཐུགས་རྗེ་གནང།

ཁྲིགས་སེ་རིན་པོ་ཆེ་ཡིས་ད་བར་ལ་དྭགས་ཡུལ་མི་ཚོར་ཆོས་ལུགས་མཐུན་སྒྲིལ་གཙོས་སྤྱི་ཚོགས་ཕན་བདེའི་ཕྱག་ལས་མང་དག་ཞིག་གནང་ཡོད་ལ་རྒྱ་གར་གྱི་ཆབ་སྲིད་སྡིངས་ཆ་འདྲ་མིན་མང་པོའི་ནང་འགན་འཁུར་གྱི་ཕྱག་ལས་གནང་ཡོད་པ་མ་ཟད། ལ་དྭགས་མང་ཚོགས་ལ་འཕྲད་བཞིན་པའི་དཀའ་སྡུག་གང་མང་སེལ་རྒྱུར་ཞབས་འདེགས་ཞུས་གནང་ཡོད་པ་རེད། བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་ཁྲིགས་སེ་རིན་པོ་ཆེ་མཆོག་ལ་དགའ་བསུའི་འཚམས་འདྲི་གནང་བ་དང་གཟེངས་རྟགས་དེས་རིན་པོ་ཆེ་མཆོག་གི་སྐུ་ཚེ་ཧྲིལ་པོར་ནང་པ་སངས་རྒྱས་པའི་བསྟན་པར་ཞབས་འདེགས་དང་དེ་བཞིན་འགྲོ་བ་མིའི་སྤྱི་ཚོགས་ལ་ཕན་པའི་མཛད་རྗེས་རླབས་པོ་ཆེ་བཞག་པ་མཚོན་གྱི་ཡོད་པ་གསུངས་འདུག། བོད་ལྷོ་ཁ་སྣེ་གདོང་ཁུལ་གྱི་རྒྱལ་བཟང་ཞེས་པའི་ས་གནས་སུ་ལོ་ངོ་སུམ་སྟོང་སྔོན་ནས་ཡིན་པའི་ས་དོང་དང་རྡོ་ཤིང་སོགས་ལས་གྲུབ་པའི་དུར་ཁང་ཁག་ཅིག་རྙེད་སོན་བྱུང་ཡོད་འདུག་གསར་དུ་རྙེད་སོན་བྱུང་བའི་དུར་ཁང་དེ་དག་ནི་སྤྱི་ལོའི་སྔོན་གྱི་ལོ་ངོ་གཅིག་སྟོང་ཉིས་བརྒྱ་ཡས་མས་ཀྱི་ལོ་རྒྱུས་ཡོད་པ་དང་དེའི་ནང་ས་དོང་དང་རྡོ་ཤིང་གི་དུར་ཁང་ཁག་བཞི་བཅུ་ཙམ་ཡོད་འདུག།